ཧེ། འཛམ་གླིང་ཁྱོན་ཡོངས་ལ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡ་སྐུ་ཁམས་གསལ་བའི་འཚམས་འདྲི་ཡོད་ཨ་རྣམ་པ་ཚོ་སྐུ་གཟུགས་གསལ་ཐང་ཡིན་པའི་རེ་བ་ཡོད་ད་ད་རིང་ཨ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་རྩ་དྲུག་བྱས་ཡོད་ཡོད་རེད་ད་ཁ་སང་ཡེ་ཤུའི་དུས་ཆེན་རེད་བ།

དམིགས་བསལ་གྱི་ཤུགས་རྐྱེན་གྱི་ཐུགས་བཞེད་མི་ཚེ་ལམ་ལྷོངས་ཡོང་བའི་རེ་བ་དང་སྨོན་འདུན་ཞུ་གི་ཡོད། དེ་ཡིན་དུས་ཙང་ད་སྤྱིར་བཏང་གི་ང་རང་ཚོ་རྒྱུན་ལྡན་ནས་བཤད་ཡོང་དུས་ཙང་ལ་ཡ་ཏོག་དབྱིབས་ནད་དུག་གི་རྐྱེན་བྱས་ནས་ང་ཚོ་འཛམ་གླིང་ཁྱོན་ཡོངས་ཀྱི་ཁོར་ཡུག་ལ་ཡ་དམིགས་བསལ་གྱི་ཕན་ཐོགས་ཞེ་དྲག་ཕྱིན་ཡོད་རེད་བསམ་བསམ་དྲན་གྱི་འདུག་ད་དེ་ཡིས་ངེད་ཀྱི་བསམ་ཚུལ་བཤད་པ་གཅིག་པོ་མ་རེད་འཛམ་བུ་གླིང་གི་ད་ཅིག་ཁོར་ཡུག་སྲུང་སྐྱོབ་ལ་ཡ་མཁས་པ་ལོ་མང་པོའི་སྔོན་ལ་ཡ་ཞིབ་འཇུག་ཚད་ལྡན་བྱས་ནས་ཀྱི་ཨ་ནི་ཆེད་ལས་མཁས་པ་མང་པོ་ཅིག་ག་རེ་གསུང་གི་ཡོད་རེད་ཟེར་ན། ད་སྔོན་མ་ནས་ཅིག་འཛམ་བུ་གླིང་ལ་ཡ་ཨ་ནི་དངོས་པོ་ཡར་རྒྱས་ཤུགས་ཆེན་པོ་ཕྱིན་རྗེས། བཟོ་གྲྭ་དང་མོ་ཊ་འཕྲུལ་འཁོར་དེ་འདྲའི་མང་པོ་ཅིག་བེད་སྤྱོད་བཏང་ཡོང་དུས། ཉི་མའི་འོད་ཟེར་ཁོར་ཡུག་དང་ཤིང་སྡོང་དང་དེ་འདྲའི་ཆུ་ལ་སོགས་པ་དེ་འདྲ་ལ་ཡ་ཨ་ནི་སྦགས་བཙོག་མང་པོ་ཅིག་བཟོས་ཡོང་དུས་ཙང་ལ་ཡ་ཨ་ནི་ཁོར་ཡུག་གི་གནས་སྟངས་ཆགས་སྟངས་དང་དེ་འདྲའི་གི་ཐོག་ལ་ཡ་འགྱུར་བ་ཤུགས་ཆེན་པོ་ཕྱིན་ནས། ཨ་ནི་ང་རང་ཚོའི་ཁོར་ཡུག་གནོད་སྐྱོན་ཤུགས་ཆེན་པོ་བཏང་གི་ཡོད་རེད།

ཅིག་ངལ་གསོ་རྒྱག་ཡ་ང་རང་ཚོ་མི་རེ་མ་སོང་ནས་ཅིག་གི་དབུགས་བཏང་ཡ་གི་དུས་ཚོད་ཅིག་རག་པ་སོང་ཙང་ད་འདིའི་ཐོག་ལ་ཡ་མི་མང་པོ་ཅིག་གི་ཡག་པོ་བྱུང་ཡོད་རེད་ཁོར་ཡུག་ལ་ཡ་དེ་འདྲ་ཡིན་པ་སོང་ཙང་ད་འདི་གི་གྲུབ་འབྲས་འདྲ་པོ་ཅིག་ག་རེ་ཐོན་གི་ཡོད་རེད་ཟེར་ན། ལོ་མང་པོ་ཅིག་གི་སྔོན་ལ་ཡ་ད་ཡེ་ཤུ་འཁྲུངས་སྐར་དུས་ཆེན་འདི་ནམ་དུས་འདྲ་པོ་ཆ་བཞག་པ་ཡིན་ན་ཅིག་གངས་རྒྱག་ཡ་གི་དུས་ཚོད་འདྲ་པོ་ཅིག་ལ་ངོས་འཛིན་ཞུ་གི་ཡོད་རེད་བྱང་ཨ་མི་རི་ཀའི་ནང་ལོགས་དང།